དཀྱིལ་ཤར་ཡུལ་གྲུ་ཨིས་ར་ཨེལ་ནང་ཁོ་བིད་བཅུ་དགུའི་ནད་དུག་གི་ཉེན་ཁ་དང་དམ་དྲག་འོག་བསྡད་པའི་ཟླ་བ་མང་པོའི་རིང་ཁྲོམ་ར་ཁག་སྒོ་བརྒྱབ་པའི་རྗེས་སུ་ད་ལན་ཐེངས་དང་པོ་སྒོ་ཕྱེ་བའི་སྐབས་ཚོང་ཁང་ཁག་གི་ནང་ཚོང་ཤག་པ་རྣམས་སྡེབ་གཅིག་ལ་མ་བཏང་བར་གྲངས་ཚད་ཕྱེ་ནས་གཏོང་གི་ཡོད་པ་རེད། རྒྱལ་ནང་གི་ཟ་ཁང་དང་མགྲོན་ཁང་དེ་བཞིན་ལུས་སྦྱོང་བྱེད་ཡུལ་ཁག་ཏུ་འགོག་སྨན་ཐུན་གཉིས་ཀ་བརྒྱབ་ཟིན་པ་ཁག་དང་ནད་ན་ནས་དྲག་སྐྱེད་བྱུང་བའི་ལག་ཁྱེར་ལྗང་ཁུ་ཡོད་མཁན་ཁག་འགྲོ་སྐྱོད་ཆོག་གི་ཡོད་པ་རེད། ཏོག་དབྱིབས་ནད་དུག་གི་ཉེན་ཚབས་ལ་བརྟེན་ནས་ལུས་སྦྱོང་བྱེད་ཡུལ་ཁག་ཡང་ལོ་གཅིག་ཙམ་ཞིག་གི་རིང་སྒོ་བརྒྱབ་ནས་ལས་བྱེད་པ་རྣམས་གླ་མེད་བཞག་དགོས་བྱུང་བའི་མཐར་རིམ་པས་སྒོ་ཕྱེ་ནས་རྒྱུན་ལྡན་གྱི་ལམ་ལུགས་ཤིག་ཏུ་སྐྱོད་ཐབས་བྱེད་ཀྱི་ཡོད་པ་བཞིན། རྒྱལ་ནང་ལུས་སྦྱོང་བྱེད་ཡུལ་བདུན་གྱི་བདག་པོ་ཡིན་པ་མ་ཁྲི་ཨེ་རེལ་གྱིས་བརྗོད་པར་བྱས་ན། དེ་ནག་ནུས་ཨེ་རེ་ཤུ་ནུ་ཏིམ་ཏི་མུ་ཏི་བྷ་ཅཱ། ང་ཚོས་ལུས་རྩལ་བྱེད་དུ་ཡོང་འདོད་ཡོད་མཁན་ཚོར་འགོག་སྨན་ངེས་པར་དུ་རྒྱག་དགོས་ཀྱི་ཡོད་པ་ནན་སྐུལ་བྱེད་ཀྱི་ཡོད། ཡིན་ནའང་ལོ་ན་བཅུ་དྲུག་མན་ཆད་ཚོར་འགོག་སྨན་མེད་པ་འདི་ནི་ཉེས་ཆད་ཕོག་པ་ནང་ལྟར་ཞིག་མཐོང་གི་འདུག་དེང་སྐབས་གཞོན་སྐྱེས་ཚོའི་ལུས་སེམས་གཉིས་ཀར་བདེ་ཐང་ཡོང་རྒྱུར་ལུས་སྦྱོང་བྱེད་ཡུལ་འདིའི་རིགས་དགོས་གལ་ཧ་ཅང་ཆེ་བར་གྱུར་ཡོད། ཨི་སི་རལ་ནང་གཞོན་སྐྱེས་འགོག་སྨན་བརྒྱབ་ཚར་བ་ཁག་ལ་ལུས་སྦྱོང་བྱེད་ཡུལ་ཁག་ཏུ་བསྐྱོད་རྒྱུའི་གོ་སྐབས་ཡོང་གི་ཡོད་པ་འདི་ནི་སེམས་འགུལ་ཐེབས་རྒྱུའི་ཆ་རྐྱེན་བཟང་པོ་ཞིག་ཏུ་གྱུར་ཡོད་པ་རེད། གཞུང་ཕྱོགས་ནས་སྨན་ཁབ་རྒྱག་རྒྱུར་ནན་སྐུལ་ཇི་ཙམ་བྱེད་ཀྱི་ཡོད་མེད་ལ་མ་ལྟོས་པར་གཞོན་སྐྱེས་མང་ཆེ་བས་དོ་སྣང་དང་འདུན་པ་དེ་ཙམ་བྱེད་ཀྱི་མེད་པ་སོང་ཙང་ཁོ་ཚོ་བློ་ཁུག་བྱེད་རྒྱུའི་སླད་གྲོང་ཁྱེར་ཐེལ་ཨ་བྷིབ་ནང་གྲོང་སྡེ་ལྷན་ཁང་ནས་ན་གཞོན་འགོག་སྨན་རྒྱག་ཏུ་ཡོང་མཁན་ཚོར་ཁྲོམ་རའི་ཆང་ཁང་ནང་བཟི་ནུས་མེད་པའི་སྦི་ཡར་དང་པི་ཙ་བག་ལེབ་སོགས་རིན་མེད་ཐོག་སྤྲད་ནས་ཐབས་ཤེས་ཡོད་དགུ་རྩལ་སྤྲུགས་བྱེད་ཀྱི་ཡོད་པ་རེད། ངོས་རང་ཁོ་བིད་བཅུ་དགུའི་ནད་དུག་འགོག་སྨན་རྒྱག་ཏུ་ཡོང་བ་ཡིན། གྲོང་ཁྱེར་སྲིད་གཞུང་གིས་གཞོན་སྐྱེས་རྣམས་བློ་ཁུག་བྱ་རྒྱུར་ཁྲོམ་རྭའི་ཆང་ཁང་ནང་འགོག་སྨན་རྒྱག་རྒྱུའི་ཆ་རྐྱེན་བསྐྲུན་ཏེ་ཁོ་ཚོར་སེམས་འགུལ་ལེགས་སྐྱེས་ཚུལ་དུ Beer སོགས་རིན་མེད་ཐོག་སྤྲོད་ཀྱི་ཡོད་པ་འདི་དག་ཞེ་དྲག་གིས་ཡག་པོ་མཐོང་བྱུང་ཐུགས་རྗེ་ཆེ་ཞུ་གི་ཡིན། ཨི་སི་སྲིད་གཞུང་གིས Pfizer སྨན་གསོ་ལས་ཁང་ནས་འགོག་སྨན་ཕོན་ཆེན་ཉོས་ནས་འདས་པའི་ཟླ་བ་གཉིས་ཙམ་ཞིག་གི་རིང་རྒྱལ་ནང་མི་དམངས་ཚོར་འགོག་སྨན་གང་མང་བརྒྱབ་ཐབས་བྱས་ཡོད་པ་ནང་ལྟར་ད་ལྟའི་ཆར་རྒྱལ་ནང་མི་དམངས་བརྒྱ་ཆ་ལྔ་བཅུ་ཙམ་ཞིག་ལ་འགོག་སྨན་ཐུན་དང་པོ་དེ་བརྒྱབ་ཚར་ཡོད་པ་བཞིན་འགོག་སྨན་ཉོས་པའི་སྐབས་སུ Pfizer བཟོ་ཚོང་ལས་ཁང་ལ་གྲུབ་འབྲས་གསལ་སྟོན་བྱེད་རྒྱུའི་ཁས་ལེན་བྱས་ཡོད་པ་ནང་ལྟར་ཨི་སི་རལ་གྱི་འཕྲོད་བསྟེན་ལས་ཁང་ནས Pfizer བཟོ་ཚོང་ལས་ཁང་ནས་བཟོས་པའི་སྨན་ཁབ་དེ་དག་གི་ནུས་པ་དེའི་གོང་ཚོད་ལྟ་བྱས་པའི་གྲུབ་འབྲས་ལས་ཧ་ཅང་བཟང་བ་ཡོད་པ་འགྲེལ་བརྗོད་བྱས་འདུག།